རྣམ་པ་ཚོ་སྐུ་ཁམས་བཟང་ང་བསྟན་འཛིན་ནོར་བཟང་ཡིན། ཐེངས་འདིའི་བགྲོ་གླེང་མདུན་ཅོག་གི་ལས་རིམ་ནང་ལ་ཡ་བླ་མ་བློ་བཟང་ལགས་དང་ལྷན་དུ་གླེང་མོལ་ཞུ་གི་ཡིན། བླ་མ་བློ་བཟང་ལགས་ནས་ད་རེས་རྒྱ་གར་ནང་ལ་ཡ། ཨ་ནི་ཏོག་དབྱིབས།

ཨ་ནི། ནམ་རྒྱུན་ནས་ད་ཅིག་གི་སྤྱི་ཚོགས་ཞབས་ཞུ་དེ་འདྲས་གནང་བསྡད་ཀྱི་འདུག་ད་རེས་རྒྱ་གར་ལ་ཡ། ཆེད་དུ་མངགས་བྱས་ཨ་ནི་ཅིག་གི་དེ་འདྲས་ཏོག་དབྱིབས་ནད་པའི་མནར་བའི་གི་ཁོང་རྣམ་ཚོ་ལ་རོགས་རམ་གནང་ག་ཕེབས་པ་ཡིན་ན། ཡང་ན་དེ་ད་དེ་དེ་འདྲས་གབ་ཏུ་ག་འདྲས་སེ་བརྒྱབ་གནང་བ་རེད། ལགས་རེད་ད་ཉིན་ང་ག་རེ་ཡིན་ཟེར་ན་དེ་དང། ཉིས་སྟོང་བཅུ་དགུ་ལོ་ལ་ཡ་ལྷོ་ཕྱོགས་ལ་གོང་ས་མཆོག་སྤྱི་ཟླ་བཅུ་གཉིས་ལ་ཡ། ནི་མ་གལ་ག་འདན་ལ་སོང་བཅུག་ནའང་དེའི་སོང་བཅུག་ཚ་བྱའང་དེ་ནས་ང་ཚུག་གསལ་ལ་ལ་ཡོང་གསལ་ལ་ལ་ཡ་ཅི་གོམ་པ་ལ་བལྟས་ཚེ་དེའང་དེ་ལས་ལོག་པ་ཆེ་དགོས་ཡ་ཡང་དེ་བ་མན་གང་ནང་ལ་ཡ་ཉལ་ཁྲིའི་སྐབས་དེ་དུས་ཡིན་ན་ད་དུག་སྦང་གི་ན་ཚ་ཤུགས་ཆེན་པོ་ཆེ་སི་ལའི་ནང་ཁྱབ་ཡོང་དུས་དེ་དུས་ད་ཉལ་ཁྲི་མ་བཏང་ངོ་དཀའ་ངལ་ཡོད་དུས་ཨང་དེ་དུས་ལོག་པ་ཆེ་ཨང་དེ་ཚ་ནས་ཡ་རྡ་རམ་ས་ལ་ཡོང་ད་ང་ཕ

སྐབས་དེ་དུས་ཀྱི་བླ་མ་བློ་བཟང་ལ་ད་དེ་འདྲས་སོ་སོ་བློས་གཏོང་ཆེན་པོ་དེ་འདྲས་བྱེད་ཀྱི་བསམ་བློ་དེ་འདྲས་ག་འདྲས་སླེབས་པ་ཡིན་ནམ། ད་ངས་ཅིག་ད་ངས་རྒྱུན་དུ་ནས་ཞུ་གི་ཡོད་ད་ང་ད་རེས་གཅིག་པོ་མ་རེད་རྣམ་པ་ཚོས་མང་པོ་ཅིག་མཁྱེན་གྱི་ཡོད་རེད་དགུ་བཅུ་གོ་བདུན་ལོ་ལ་ཡ་དཔེར་ན་དཔའ་བོ་ཐུབ་བསྟན་དངོས་གྲུབ་ལགས་ཀྱིས་ད་རང་སྲོག་བློས་བཏང་གནང་རྗེས་སྐབས་དེ་དུས་ད་ང་ཐེངས་མ་གཉིས་པའི་ནང་ལོགས་ལ་ང་ལྷོ་ཕྱོགས་ལ་ཡ་སྦེལ་ཀོབ་ནས་ད་ང།

ཨ་ནི་ཕ་མ་ཅིག་ཡིན་དུས་སྐབས་དེ་དུས་ཨ་ནི། ངོ་དེབ་ནས་མར་བལྟས་ཡོང་དུས་དངོས་གནས་ད་ཅིག་གི། མིག་ནང་ལ་ཡར་མིག་ཆུ་འཁོར་ཡ་དང་དེ་ནི། ད་ཕ་མ་མང་པོ་ཅིག་གིས་དེ་ག་རང་ཅིག་དགོངས་ཚུལ་གསུང་བསྡད་ཀྱི་འདུག་ཨ་ནི། མཆན་དཔེ་ངན་དེ་འདྲ་བྱུང་སོང། ད། ད་སོ་སོ་ཕ་མ་འདྲ་བོ་ཅིག་ཡིན་ན་གི་ད་སྤུ་གུ་མིའི་ལུང་པ་ལ་དེ་འདྲ་བཏང་ཡོད་དུས་སྤུ་གུ་ཆུང་ཆུང་དེ་འདྲས་ལ་ད། གནས་སྟངས་ཛ་དྲག་འདི་འདྲས་ཅིག་ལ་ཡ་ག་འདྲས་འདྲ་ཅིག་ཆགས་ཡོང་བསམ་ནས་ང་ཚོ་ཚང་མ་དངངས་སྐྲག་ཆེན་པོ་འདི་འདྲས་ཅིག་ག་ལ་ལྷག་སོང། ལྷག་པར་དུ་ད་ཅིག་བླ་མ་བློ་བཟང་ལགས་ཀྱིས་ཁོ་རང་ཚོ་ལ་རོགས་པ་གནང་ཧང་སངས་ཡས་ཀྱི་ཕྱག་ལས་ཡག་པོ་གནང་སོང། ཁོ་རང་ཚོ་སྤུ་གུ་ཆུང་ཆུང་འདི་གའི་འདི་ཁོ་རང་ཚོ་བླ་མ་བློ་བཟང་དང་ག་འདྲས་ཐུག་ཡིན་ན་དང་པོ་ཐུག་སྟངས་འདི།

བསྡད་བཞག་ཁོ་ཚོ་སྤུ་གུ་འགའ་ཤས་གཟུགས་པོ་ན་བྱས་དཀའ་ངལ་འཕྲད་ནས་བསྡད་བཞག་ཟེ་ཨ་ནི་ཁོ་ཚོ་ལ་ཁྱོན་ནས་ལྟ་རྟོག་བྱེད་མཁན་སུ་གང་མི་འདུག་པོ་ཞིག་ཟེ་ཨ་ནི་ང་མར་འགྲོ་ཡིན་ཏག་ཏག་རང་སྤུ་གུ་འདི་གར་གནས་འཇགས་མ་དགའི་དཀའ་ངལ་ཤུགས་ཆེ་འཕྲད་ནས་རུམ་གཅིག་གི་ནང་ལོགས་ལ་སྤུ་གུ་ཆ་ཚང་སྒེའུ་ཁུང་ཚང་མ་བརྒྱབ་བཞག་ཨ་ནི་སྤུ་གུ་གཅིག་ནི་བ་ད་ཚ་བ་གི་འཕར་ཡོང་གི་འདུག་ཨ་ནི་དེ་འདྲ་བྱས་ན་ངས་ལམ་སང་རང་ཡར་ཡོང་ལེ་ལབ་ད་ལ་འགྲོ། ཨ་ནི་དེ་ཁང་པ་གཡར་སྐུ་ངོ་ཟླ་བ་ཚེ་རིང་རྩར་ནས་ཁང་པ་ཅིག་གཡར་ཨ་ནི་ལམ་སང་ལ་ཡིན་ད་ཡིན་ཟེ་ཨ་ནི་དེ་ཐབ་ཆས་དང་དེ་སྐད་ཚང་མ་སྐུ་མཁྱེན་གཡར་རོགས་ནང་ལ་ཐབ་ཆས་ཡོད་ན་ཨ་ནི་མེད་ན་ཉོ་གི་ཡིན་ཞུས་ཡིན་གཡར་གོ་གསུང་གི་འདུག་ཚང་མ་དེ་ནས་གཡར་དེ་གཡར་བ་ད་ལམ་སང་ལ་ངས་དེར་རུམ་ཆེན་པོ་ཅིག་ནང་ལོགས་ལ་སྤུ་གུ་ཚོ་ཁ་ཁ་བཞག་ཡིན་ན་ཚ། ཡོད་པ་དང་མེད་པ་གཉིས་ཁ་ཁ་བཞག་ན་འདི་འདྲའི་ཆད་ཡིན། ལམ་སང། འཕྲོད་བསྟེན་ལས་ཁུངས་ལ་དྲི་བ་བྱས་ཨ་ནི་འཕྲོད་བསྟེན་ལས་ཁུངས་ནས་མིན་སྐབས་དེ་དུས་ད་ནར་སི་ལམ་སང་གནང་ཨ་ནི་ང་ལ་ཡང་དྲི་བ་གནང་སོང་པས་ནར་སི་གིས་དེ་བ་དེ་བསླབ་བྱ་ག་རེ་གནང་ཡས་དེ་སྤོ་བོ་ལ་ག་རེ་སྤྲད་དགོས་ཡོད་མེད་སྨན་རེད་ཨ་ནི་འདི་གྲས་སྤྲད་ཡས་འདི་བྱས་ཨ་ནི་ཁོང་ཚོ་ལ་ཡང་ཟུར་དུ་སོང་སྨན་རེད་ད་འདི་བ་ཅིག་ཟ་ཡས་དགོས་མཁོ་ག་རེ་ཡོད་པ་ཡིན་ན་ད་ངས་ཚང་མ་འདི་འདྲས་ཉོས་བྱས་ཨ་ནི་སྤོ་བོ་འདི་གྲས་གང་དྲག

ཨེ་ཙི་ཅི་རྒྱ་ཡས་གཡོན་སེང་འདྲ་བོད་རིགས་ཁོ་རང་རྒྱ་ཉེས་པ་དང་ཧང་སང་ཡས་མང་པོ་ལས་སོ་སོ་པ་དང་ང་ལ་ཡིད་ཆེས་བྱེད་ཀྱི་འདུག་པ་དང་དངོས་གནས་བློ་གཅིག་སེམས་གཅིག་གི་ད་བ་ཡིད་ཆེས་བྱས་ནས་བཀོད་ཆོག་ད་ངས་ཚོས་པ་དང་ཁྱེད་ཚོ་ལ་འབིལ་བཏང་ན་འབིལ་མི་དགོས་པ་ལབ་འདུག་ང་ཚོའི་མིང་དོན་མེ་བ་སེ་གི་ཚོ་ལགས་ལགས་སོ། ད་བ་དང་ཁྱེད་རང་ལ་དེ་ཡོད་རེད་ད་ཡིད་ཆེས་ཡོད་རེད་ད་མི་ཡིད་ཆེས་བྱས་པ་ནང་བཞིན་ང་རང་ཡས་མ་དོན་བྱས་ད་དཀོན་མཆོག་ག་རེ་བྱེད་དགོས་འདུག་ན་ངས་མ་བྱས་ན་འགྲིག་གི་མ་རེད་ཨ་དངོས་གནས་དེ་བཞིན་འདུག་དཀའ་ལས་ད་ག་ད་ངས་ཧ་གོ་གི་རེད་ང་རང་ཕྱི་རྒྱལ་ནང་བསྡད་ཡོད་དུས་ཙམ་ན་ད་མིའི་ངོས་ནས་དངུལ་བཟོ་ཡ་ལས་སླ་པོ་ཡོད་མ་རེད་ཕ་གི་ལ་ཡ་ཆུ་ཚོད་རེད་དེ་དཀའ་ལས་ཞེ་པོ་རྒྱག་གི་རེད་ཨ་ནི་ཡིན་ཅིག་སོ་སོའི་སྒང་ལ་སྤྲད་གི་རེད་ཁ་ཤས་དངོས་གནས་ཞེ་པོ་འགྲོ་སོང་ཆེན་པོ་རེད་དེ་ཡིན་ནའི་ཅིག། བུད་མེད་ཅིག་གིས་དངོས་གནས་དྲང་ནས་ང་རང་སྐྱེ་བ་ལེན་པ་དེ་ང་བསོད་བདེ་ཡིན། ག་ལ་ཡིན་ཟེར་ན་ད་ལྟའི་འདི་འདྲ་གི་དུས་ཚོད་འདིར་བུད་མེད་ཅིག་གིས་ཅིག་གི་གདུང་སེམས་མཉམ་བསྐྱེད་བྱས་ནས་རོགས་སྐྱོར་བྱས་པ་དེ་དག་ང་པ་དག་ཧང་སངས་ནས་དངོས་གནས་སེམས་པ་དགའ་པོ་ཞེ་པོ་ཅིག་བྱུང། ཅིག་དེ་འདྲའི་སོ་སོ་བུད་མེད་ཅིག་ཡིན་པའི་ཆ་ནས་ག་ལ་ཡིན་ཟེར་ན་ད་རྒྱལ་དབང་རིན་པོ་ཆེས་བཀའ་སློབ་གནང་དགོས་བར་ང་ཚོ་བུད་མེད་ཟེར་མཁན་དེ་མི་འདྲ་བ་རང་ཅིག་ཡོད་གསུངས་སོང། དེ་གསུངས་པ་ནང་བཞིན་དངོས་གནས་བུད་མེད་ཚོ་ལག་ལེན་བསྟར་སོང་དང། འདི་ང་སེམས་པ་དགའ་པོ་ཞེ་པོ་ཅིག་བྱུང། ལགས་ལགས་སོ། བླ་མ་བློ་བཟང་ལགས་ད་ད་རེས་སྤྱི་ཚོགས་ཞབས་ཞུ་གནང་པ་འདིའི་ཁྲོད་ལ་ཡ། ཏན་ཏན་དཀའ་ངལ་མང་པོ་ཅིག་གདོང་ལེན་གནང་དགོས་ཁེལ་ཡོད་ཀྱི་རེད་དྲན་གྱི་འདུག་ད་ང་ངའི་དྲན་གསོས་ཡ་ཅིག་ལ་ཡ། ཐེངས་མ་གཅིག་བླ་མ་བློ་བཟང་ལགས་ཀྱིས་ད་ལྟ་ཏོག་དབྱིབས་ནད་དུག་ཕོག་མཁན་ཨ་ནི་ནང་མི་གཅིག་ནང་མི་གཅིག་གི་ནང་ནས། ད་ལྟ་འདས་གྲོངས་སུ་གྱུར་མཁན་ཁོ་རང་སྐུ་ཕུང་མར་ཁྱེར་འོང་བའི་སྐབས་ལ་ཡ། ཁྱིམ་མཚེས་ཚོ་ལ་ཡ། ཁྱེད་རང་ཚོ་དེ་འདྲའི་དབྱེ་འབྱེད་དེ་འདྲའི་མ་གནང་ཨ། ཁྱེད་རང་ཚོ་ནད་པ་ལ་ཡ་ནད་པ་ལ་ཡ། རོགས་རམ་གནང་དགོས་ཀྱི་རེད། ནད་པ་ལ་ཡ། སེམས་པ་ཞུམ་འགྲོ་གི་འདུག་ཁོ་ཚོ་ལ་ཡ། སེམས་པ་མ་སྐྱིད་པ་ཡོང་གི་འདུག་དེ་འདྲའི་ཞིག་གི་འབོད་སྐུལ་གནང་སོང་བྱེད་མཁན་དྲན། དྲན་གྱི་འདུག། དེ་ག། འབོད་སྐུལ་དེ་འདྲའི་གནང། མི་གཞན་པ་ལ་ཡ་དེ་འདྲའི་འབོད་སྐུལ་གནང་དགོས་ཡ་གལ། གལ་ཆེན་པོ་ག་རེ་གཟིགས་སོང་ལགས། ལགས་རེད་ད། དེ་ག་འདྲ་ཡིན་ཟེར་ན། བར་སྐབས་གཅིག་ལ། ད་དེ་གཅིག།

སྐྱབས་མེད་མགོན་མེད་ཨ་ནི་ཅིག་གི་ལུས་བསྡད་མཁན་ཁོ་རང་ཚོ་ལ་ཡང་རེ་བའི་རྒྱབ་རྟེན་ལྟ་བུ་ཅིག་གནང་སོང་དྲན་གྱི་འདུག་ད་ལྟའི་ཆར་ལ་ཡང་ཨ་ནི། བོད་མི་མང་ཆེ་བས་ཀྱི་ད་སེར་སྨད་གཞུང་པ་ཁང་ཚན་གྱི་ཨ་ནི་བླ་མ་བློ་བཟང་ལགས་ལབ་དུས་སྐབས་ལ་ངོ་མ་ཤེས་མཁན་མེད་པ་འདྲ་པོ་ཆགས་ཡོད་རེད་ལྷག་པར་དུ་དཔལ་ལྡན་དགའ་ལྡན་ཕོ་བྲང་ནས་བླ་མ་བློ་བཟང་ལགས་ཀྱི་ཕྱག་ལས་དེ་ལ་ཡང་བསྔགས་བརྗོད་ཀྱི་ཕྱག་བྲིས་ཡང་བསྩལ་བ་དེ་འདྲ་བྱུང་ཡོད་རེད་ད་བླ་མ་བློ་བཟང་ལགས

ཨོ་ད་མ་འོངས་པ་ལ་རྒན་ལགས་ང་ཡང་ལས་ཀ་འདི་འདྲ་ཅིག་བྱེད་ཨ། དོན་དངོས་གནས་རྒན་ལགས་གནང་བཞིན་ཁྱེད་རང་གནང་བཞིན་བྱེད་ཨ་བསམ་ནས་ཚང་མས་དངོས་གནས་དེ་གཅིག་ཐག་རང་གཅིག་རེད་ཤག་དེ་ཡིན་དུས་ལྟ་ན་ང་རང་ག་རེ་ཡིན་ཟེར་ན་མ་འོངས་པ་ལ་ང། གཞོན་སྐྱེས་ཚོ་ལ་ཡང། ཅིག་དངོས་གནས་མི་དང་མིའི་བར་ལ་བརྩེ་སེམས་སླེབས་ཡས་དང་ཨ་ནི་ད་ལྟའི་ང་ཚོའི་གི་དཔེ་ན་ནད་ཡམས་དཀའ་ངལ་ཅན་འདི་འདྲ་ཡོང་བའི་སྐབས་དུས་ལ། གྲོང་པ་ཁྱིམ་མཚེས་རེད་ཨ་ནི་ཕ་མ་སྤུན་ཀྱག་གི་ཡལ་བར་འདོར་མེད་པ་དངོས་གནས་ཅིག་མདུན་ལ་ཐོན་བྱས་ཚང་མ་མཉམ་རུབ་ཐོག་ནས་རོགས་པ་བྱེད་ཡག་གི་ནུས་པ་ཅིག་ཡོང་གི་རེད་ཨ་དེ་ཡང་གོང་དུ་འཕེལ་གི་རེད་ཨ་བསམ་ནས་ང་དེ་བསམ་བློ་དེ་འདྲ་ཅིག་འཁྱེར་བའི་ཐོག་ནས་ངས་ཀྱི་ངོས་ནས་ལས་ཀ་བྱེད་དུས་ཡང་མི་ལ་ཡར་ལས་ཀ་བྱས་པ་གཅིག་པོ་མ་ཡིན་པ་ད་འགྲེལ་བཤད་རྒྱག་གི་ཡོད་ཅིག་བྱེད་དུས་ཙ་ན་ག་རེ་བྱས་པ་ཡིན་ནའི་དེ་གཅིག་ང་ཚོ་ལ་ཡོང་ཁུངས་དེ་ག་འདྲས་ཡིན་མིན་ང་ཚོ་དེ་དེ་དེ་སུའི་བཀའ་དྲིན་ཡིན་མིན་ཨ་ནི་ང་ཚོ་གཅིག

ཨ་ནི་དེའི་བྱོན་གྱི་དེར་དུ་སེམས་ཤུགས་ཕ་མ་ཅིག་སྐྱེ་གི་ཨ་རེད་སྐྱེ་གི་རེད་བསམ་ནས་བསམ་བློ་དེ་འདྲ་ཅིག་འཁྱེར་བའི་ཐོག་ནས་ད་ལས་ཀ་བྱེད་དུས་ད་ལྟ་བར་དུ་ཅིག་གང་ལ་གང་འཚམ་ཡག་པོ་བྱུང་ཤག་ལབ་འོང། ལགས་ལགས་སོ། བླ་མ་བློ་བཟང་ལགས་ཀྱིས་ད་ད་ལྟའི་སྤྱི་ཚོགས་ཞབས་ཞུའི་གི་ལས་རིམ་འདིའི་ཐོག་ནས། དཔེར་ན་ས་གནས་ཀྱི་རྡ་རམ་ས་ལ་རྒྱ་གར་ཡུལ་མི་ཚོ་ལ་ཡང་ཅིག་རོགས་པ་མང་པོ་ཞིག་གནང་བཟོ་བ་ཨ་ནི་ཅིག་གི་དེའི་བརྒྱུད་རིམ་འདིའི་ནང་ལ་ཡང་ཅིག་གི་རྒྱ་གར་ཡུལ་མི་ཚོས་གི་བླ་མ་བློ་བཟང་ལགས་ད་ཕལ་ཆེར་རྡ་རམ་ས་ལ་ཁོ་རང་ཚོ་རྒྱ་གར་ཚོ་ངོ་མ་མཁྱེན་པ་ཡོད་མ་རེད་ཁོ་རང་ཚོས་ཅིག་ཡང་ག་རེ་གསུང་གི་འདུག།

བདེ་དོན་གྱི་དྲུང་ཆེ་དྲུང་གཉིས་དེ་དག་ནང་བཅས་དེ་བཅས་ནི་ངས་ངོ་ཞུས་ཡིན་ད་ཁྱེད་རང་ཚོ་དངོས་གནས་དེ་ང་ཚོ་དེ་བོད་ཀྱི་རྒྱལ་ས་ལྟ་བུ་ཡིན་ཨ་ནི་དེ་རྒྱལ་བ་རིན་པོ་ཆེའི་བཞུགས་ས་གི་གནས་ཡིན་དུས་ཁྱེད་རང་ཚོས་སྲུང་སྐྱོབ་གནང་པ་དེ་ཐུགས་རྗེ་ཆེ་མུ་མཐུད་ནས་ཡང་ཨ་ནི་ཅིག་བོད་མི་ལ་མཐུན་ལམ་གནང་ཡས་དང་བོད་མིའི་ཐོག་ལ་རོགས་སྐྱོར་ག་རེ་གནང་ཡས་ཡོད་ན་ཡང་ཐུགས་རྗེ་གཟིགས་གནང་རོགས་བྱས་ངས་པུ་ལི་སི་ཚོ་ལ་ཡང་འབོད་སྐུལ་ཞུས་པ་ཡིན་ཞུས་པ་དང་ཁོ་རང་ཚོ་ཡང་དགའ་པོ་ཞེ་པོ་ཅིག་འདུག།